རྒྱ་ཆེ་བའི་གསན་མཁན་རྣམ་པ་ཨེ་ཤི་ཡ་རང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོའི་སྐད་ཀྱི་ཐད་གཏོང་ལས་རིམ་ད་ལྟ་མགོ་འཛུགས་རྒྱུ་ཡིན་ང་གེ་ཐོ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་བྱུང་བཅུ་བདུན་པའི་ཆུ་ཡོས་ལོའི། བོད་ཟླ་བཅུ་བའི་ཚེས་བཅུ་གསུམ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བཅུ་གཅིག་པའི་ཚེས་ཉེར་ལྔ། རེས་གཟའ་སྤེན་པའི་ཉིན་གྱི་ལས་རིམ་ཁག་ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བྱེད་རྒྱུ་ནི། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ཞིབ་པ་ཆེ་བ་ཟུར་པ་དང། བཀའ་བློན་ཟུར་པ་ཕུན་རབ་བློ་བཟང་དར་རྒྱས་ལགས། དགོངས་པ་རྫོགས་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། མཇུག་མཐར། བུད་མེད་དང་སྤྱི་ཚོགས་ཞེས་པའི་ལེ་ཚན་ཞིག་དང་བཅས། དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་གེ་ཐོ་ཡིན་ཞིང་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། དབུས་བོད་མིའི་སྒྲིག་འཛུགས་ཀྱི་ཁྲིམས་ཞིབ་པ་ཆེ་བ་ཟུར་པ་དང། བཀའ་བློན་ཟུར་པ་ཕུན་རབ་བློ་བཟང་དར་རྒྱས་ལགས། དགོངས་པ་རྫོགས་ཡོད་པའི་གནས་ཚུལ་ཐོན་ཡོད་པ་རེད་ལ། ཁྲིམས་ཞིབ་པ་ཆེ་བ་ཟུར་པ་ཕུན་རབ་བློ་བཟང་དར་རྒྱས་མཆོག།

བཀའ་ཟུར་ཕུན་རབ་བློ་བཟང་དར་རྒྱས་མཆོག། སྐུ་འཚོ་བཞུགས་སྐབས་སུ་རྒྱུས་མངའ་ཡོད་མཁན་གྱི་སྲིད་ཞུའི་ལས་བྱེད་ཟུར་པ་བུ་ཆུང་ཚེ་རིང་ལགས་ནས་དམ་པ་དེའི་སྐུ་ཚེའི་མཛད་འཕྲིན་སྐོར་ནས་གསུངས་དོན།
སྐུ་ངོ་བློ་དར་ལགས་དམ་པ་ཁོང་སྐུ་ཚེ་ཧྲིལ་པོ་གཅིག་རྒྱལ་བ་རིན་པོ་ཆེ་དང་བོད་མི་སྤྱི་པའི་དོན་དག་ལ་གཅིག་ཞབས་འདེགས་ཞུ་མཁན་གཅིག་གང་ཟག་གཅིག་ཆགས་དེ་རེད་ད་ངས་ཁོང་ང་ཚོ་སྦེལ་ཀོབ་གཞིས་ཆགས་ལ་ཐོག་མ་ཉིད་ནས་གཅིག་ཕྱག་ལས་གནང་མཁན་རེད་བྱས་ཙང་དེ་འདྲའི་ཁོང་གི་ཕྱག་ལས་དེ་ཚོ། སེམས་ལ་ཡོད་པ་གཅིག་ཡིན་སྐུ་ངོས་ཐོག་མར་གཞིས་ཆགས་ཀྱི་གཅིག་གི་མི་མང་ལ་གཅིག་སློབ་གསོའི་གནད་དོན་ཐོག་རེད་དེ་ནས་གཞིས་ཆགས་མཉམ་འབྲེལ་ལས་དོན་ཕྱག་ལས་དེ་ག་ནང་བཞིན་གཞིས་ཆགས་ཀྱི་སྤྱི་ཚོགས་ཀྱི་བདེ་དོན་དེ་ནས་ཡར་རྡ་རམ་ས་ལ་ཕེབས་བྱས་སྤྱི་འཐུས་བྱས་དེ་ནས་ང་ཚོའི་བོད་མིའི་སྒྲིག་འཛུགས་ཀྱི་འཛིན་སྐྱོང་ནང་ལ་ཞུགས་དེ་ནས་མཐའ་མ་དེ་ད་ཁྲིམས་ཞིབ་པ་གནང་བྱས་གང་ལྟར་དེ་ཚང་མའི་ནང་ལ་ང་ཚོ་ལ་ད། ཐོག་མ་ཉིད་ནས་ཛ་དྲག་གི་བཙུན་ནས་ཆེས་ཆེར་ཐུགས་ཕན་གསོས་མཁན་ཅིག་དང་དེའི་རྗེས་ལ་ད་རྒྱལ་བ་རིན་པོ་ཆེ་གིས་བོད་མིའི་སྒྲིག་འཛུགས་དེ་དམངས་གཙོའི་སྒྲིག་འཛུགས་དེ་སྲ་བརྟན་བཟོ་ཡའི་ཐད་དུ་ད་ཕྱག་ལས་རབ་དང་རིམ་པ་ལ་ཅིག་རམ་འདེགས་ཞུ་མཁན་ཞུ་མཁན་རེད་ཞབས་ཕྱི་ཞུ་མཁན་ད་གང་ལྟར་འདི་འདྲས་ཅིག་ཆགས་དེ་རེད་སྐུ་ངོ་གིས་ད་དུང་ཅིག་ང་ཚོའི་མཛད་པ་ཁྲིམས་ཅིག་ཟིན་ནམ་བས་ན་མི་མང་དམངས་ཀྱི་གནད་དོན་གྱི་ཐོག་ལ་ཅིག་ཐུགས་ཁུར་བཞེས་པ་དང་ཡ་གང་ལ་ཅིག་གཞུང་གི་ཆབ་སྲིད་ཐོག་ལ་ཐུགས་ཁུར་བཞེས་གནང་མཁན་འདི་འདྲས་ཅིག་ཆགས་དེ་རེད། ཡང་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ལས་ཚབ་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་ལགས་དབུ་བཞུགས་ཀྱིས་བཀའ་ཟུར་དམ་པ་གང་གི་མཛད་རྗེས་ལ་དྲན་གསོ་ཞུས་པ་དང། གུས་འདུད་མཚོན་ཆེད་ཉིན་རྒྱབ་ལས་ཁུངས་ཁག་སྒོ་བརྒྱབ་སྟེ་སྲིད་ཞུའི་ལས་བྱེད་རྣམས་བསྔོ་སྨོན་གསོལ་འདེབས་གནང་ཡོད་པའི་སྐོར་དབུས་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་དུ་གནས་ཚུལ་འཁོད་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཨ་མེ་རི་ཀའི་མེ་ནེ་སོ་ཊའི་ནང་འཚམས་གཟིགས་ཀྱིས་ས་གནས་མང་ཚོགས་དང་གཞོན་སྐྱེས་ཚོར་བཀའ་སློབ་གནང་རྒྱུའི་མཛད་འཆར་ཡོད་པ་རེད། དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཟླ་བ་འདིའི་ཚེས་ཉི་ཤུ་ནས་བཟུང་ཁེ་ན་ཏྲའི་ནང་ཕེབས་ཏེ། གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་དང་ས་གནས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་སོགས་དང་མཇལ་འཕྲད་དང། ཧེལ་ཕེ་སའི་རྒྱལ་སྤྱིའི་བདེ་འཇགས་ལྷན་ཚོགས་ནང་མཉམ་ཞུགས་གནང་བ་སོགས་ཀྱི་མཛད་རིམ་ཁག་ལེགས་པར་གྲུབ་སྟེ། ཕྱི་ཚེས་ཉི་ཤུ་བཞི་ཉིན་ཨ་མེ་རི་ཁའི་མི་ནི་སོ་ཊའི་མངའ་སྡེ་ནང་ས་གནས་བོད་མི་རྣམས་ལ་གསུང་བཤད་གནང་རྒྱུ་སོགས་ཉིན་གྲངས་གཉིས་ཙམ་གྱི་རིང་གི་མཛད་རིམ་ཁག་སྐྱོང་བཞིན་པ་རེད། སྲིད་སྐྱོང་མཆོག་གི་ཁུལ་དེའི་མཛད་འཆར་སྐོར་ས་གནས་བོད་མིའི་སྤྱི་མཐུན་ཚོགས་པའི་ཚོགས་གཙོ། ཀུན་དགའ་ཉི་མ་ལགས་ཀྱིས་གསལ་བཤད་གནང་ཡོད་པ་རེད། ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྐུ་ངོ་སྤེན་པ་ཚེ་རིང་མཆོག་ང་ཚོ་ས་གནས་ལ་འཚམས་གཟིགས་ཕེབས་ཀྱི་ཡོད་རེད་དེ། ཕྱི་ཟླ་བཅུ་གཅིག་གི་ཚེས་ཉི་ཤུ་རྩ་བཞི། དགོང་དྲོ་ཆུ་ཚོད་ལྔ་དང་ཕྱེད་ཀའི་ཐོག་ནས་མི་མང་ལ་གཏམ་བཤད་གོ་སྒྲིག་ཞུས་པ་རེད། དེ་ནང་བཞིན་ཉི་ཤུ་རྩ་ལྔ་གི་ཨ་ནི་ཞོགས་ཀའི་ཆུ་ཚོད་དགུ་པ་ལ་རིག་གཞུང་སློབ་གྲྭ་ལ་དཔལ་ལྡན་སྲིད་སྐྱོང་མཆོག་དང་ཨ་ནི་སྐུ་ངོ་དོན་གཅོད་རྣམ་པ་གཉིས་གཟིགས་སྐོར་ཕེབས་ཀྱི་ཡོད་རེད་དེའི་རྗེས་ལ་ཡང་ཨ་ནི་རྒྱུད་སྟོད་ཆོས་འཁོར་ལ་ང་རང་ཚོ་གཞོན་སྐྱེས་ཚོ་ལ་ཡང་གཏམ་བཤད་བྱས། ཨ་ནི་དེ་ཉིན་གུང་རྒྱབ་ལ་ཨ་ནི་ས་གནས་ལ་ཡ་ཆོས་ཚོགས་ཁག་གི་འགན་འཛིན་རྣམ་པ་ཁོང་རང་མཉམ་དུ་ལ་ཡ་གི་ལས་རིམ་ཞིག་བང་སྒྲིག་ཡོད་དེ་རྗེས་ལ་ང་རང་ཚོ་ས་གནས་ལ་ཡ་ད་ལྟ Tibetan Charter School དང་བོད་ཀྱི་གྲོང་ཁྱེར Tibet Town དེ་གི་ཚོགས་ཆུང་མཉམ་དུ་ཨ་ནི་འདུ་བྱེད་ཀུན་ལྷན་རྒྱས་མཉམ་དུ་ཚོགས་འདུ་ཞིག་གོ་སྒྲིག་ཞུས་ཡོད་ཨ་ནི་དགོང་དག་ཆུ་ཚོད་ལྔ་པའི་ཐོག་ལ་ཡ་ཨ་ནི་སྐུ་ངོ་སྲིད་སྐྱོང་ལྷན་དུ་གཅིག་གསོལ་སྟོན་ཅིག་གོ་སྒྲིག་ཞུས་བཞག་ཡོད་རེད།

ཐའེ་ཝན་གྱི་སྲིད་འཛིན་འོས་བསྡུ་སླེབས་ལ་ཉེ་བའི་ནང་རྒྱ་ནག་གཞུང་གིས་ཐེ་ཇུས་བྱས་ཏེ། རྒྱ་ནག་གི་ཕྱོགས་གཏོགས་གོ་མིན་ཏང་ཆབ་སྲིད་ཚོགས་པ་ལ་འོས་བསྡུ་གི་རྒྱལ་ཁ་ཐོབ་ཐབས་བྱེད་བཞིན་པ། ཐའེ་ཝན་གླིང་ཕྲན་གྱི་ནང་འབྱུང་འགྱུར་སྤྱི་ལོ་ཉིས་སྟོང་ཉེར་བཞི་ལོ་གི་ཟླ་བ་དང་པོའི་ཚེས་པ་བཅུ་གསུམ་གྱི་ཉི་མ་ཐའེ་ཝན་གྱི་སྲིད་འཛིན་དང་སྲིད་འཛིན་གཞོན་པ་འོས་བསྡུ་གནང་གི་ཡོད་པ་མ་ཟད། ཐའེ་ཝན་གཞུང་འཛིན་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་ལས་ཐོག་ཚ་ཡིན་ཝུན་ལགས་སྲིད་འཛིན་ཐེངས་མ་གསུམ་པ་གནང་རྒྱུ་གི་ཁྲིམས་སྒྲིག་གི་ཆོག་མཆན་མེད་པར་བརྟེན། སྲིད་འཛིན་གཞོན་པ་ལས་ཐོག་ཝི་ལིམ་ལའེ་ལགས་དམངས་གཙོ་ཡར་ཐོན་ཚོགས་པ་གི་སྲིད་འཛིན་འོས་མི་དང། ཕྱོགས་འགལ་གོ་མིན་ཏང་ཚོགས་པ་གི་སྲིད་འཛིན་འོས་མི་ལ་ཧུའུ་ཡི་ཨའེ་ལགས་སོགས་ལངས་ནས། ཐའེ་ཝན་གྱི་ནང་འོས་བསྡུའི་འགྲན་བསྡུར་ཤུགས་ཆེ་འགྲོ་བཞིན་པ་གི་སྐབས་འདིར། ཐའེ་ཝན་གྱི་འོས་བསྡུ་གི་ནང་རྒྱ་ནག་གཞུང་གིས་ཐེ་ཇུས་བྱས་ཏེ་རྒྱ་ནག་གི་ཕྱོགས་གཏོགས་དང་ཐའེ་ཝན་དང་རྒྱ་ནག་གཅིག་གྱུར་གྱི་ཕྱོགས་ལ་རྒྱབ་སྐྱོར་བྱེད་མཁན། ཐའེ་ཝན་གྱི་ཕྱོགས་འགལ་གོ་མིན་ཏང་ཚོགས་པ་ལ་འོས་བསྡུ་གི་རྒྱལ་ཁ་ཐོབ་ཐབས་སུ་འབད་བརྩོན་བྱེད་བཞིན་པ།

ཁོ་ཚོས་ཕལ་ཆེར་ཐའེ་ཝན་དང་རྒྱ་ནག་གཅིག་གྱུར་གྱི་ལས་དོན་བརྒྱུད་རིམ་ཇེ་དལ་དུ་གཏོང་ཆོག་པ་དང། ཡིན་ནའང་དམངས་གཙོ་ཡར་ཐོན་ཚོགས་པ་འོས་འདེམས་བྱུང་ན། རྒྱ་ནག་དང་ཐའེ་ཝན་ཟླ་སྒྲིལ་གཏོང་རྒྱུ་གི་ལས་དོན་ཇེ་མགྱོགས་སུ་འགྲོ་ངེས་རེད་ཅེས་བཤད་པ་ནི། ཐའེ་ཝན་ལ་རྒྱ་ནག་གིས་བཏང་བའི་ཉེན་བརྡ་དང་ཞི་ཅིན་ཕིང་གིས་ཨ་རི་ནས་ཐའེ་ཝན་ལ་རྒྱ་ནག་གིས་བཙན་འཛུལ་མི་བྱེད་ལུགས་བཤད་མིན་ལ་མ་ལྟོས་པར། ཐའེ་ཝན་ལ་རྒྱ་ནག་གི་ཉེན་ཁ་རང་འཇགས་བསྡད་ཡོད་པ་རེད་ཅེས་འགྲེལ་བརྗོད་གནང་གི་འདུག་ཅིང། ཐའེ་ཝན་ནང་གནས་སྡོད་དུ་ཐའེ་ཝན་དང་ཨེ་ཤ་བརྗེ་རེས་ཐེབས་རྩ་ཁང་གི་ཉམས་ཞིབ་པ་ས་ན་ཧྭ་ཞི་མེ་ལགས་ནས། ཐའེ་ཝན་གྱི་དམངས་གཙོ་ཡར་ཐོན་ཚོགས་པ་གི་འོས་མི་ཝི་ལིམ་ལའེ་ནི་ཁོ་རང་གི་ཆབ་སྲིད་ཚོགས་པ་གི་ལངས་ཕྱོགས་དང་མཚུངས་པར། ཐའེ་ཝན་རང་བཙན་གྱི་འདོད་པ་ཤུགས་ཆེར་འཛིན་མཁན་ཟིག་ཡིན་ནའང། འོས་བསྡུ་ལ་རྒྱལ་ཁ་ཐོབ་ན་ཐའེ་ཝན་གྱི་ངོ་བོ་ད་ལྟའི་གནས་སྟངས་རང་འཇགས་ངང་འགྲོ་རྒྱུ་མ་གཏོགས། ཆབ་སྲིད་ཀྱི་འགྱུར་བ་འགྲོ་ཐུབ་རྒྱུ་ཁག་པོ་རེད་ཅེས་འགྲེལ་བརྗོད་གནང་གི་འདུག། I think this status quo is something that no matter who is in power

དུས་རབས་བཅུ་དགུ་བའི་ནང་ཉི་ཧོང་གི་མངའ་ཁོངས་སུ་བསྡུས་ནའང། ཉི་ཧོང་གི་དམག་ལ་ཕམ་ཉེས་བྱུང་བ་ནས་བཟུང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་ལྔ་ཙམ་ནས་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་སྟངས་འཛིན་འོག་ཏུ་ཚུད་ནས། རྒྱ་ནག་གོ་མིན་ཏང་དང་དམར་ཤོག་ཚོགས་པ་གི་དམག་འཁྲུག་གི་ཁྲོད་དུ་གོ་མིན་ཏང་ལ་ཕམ་ཉེས་བྱུང་ནས། རྒྱ་ནག་སྐམ་ས་ནས་ཐེ་ཝན་ལ་བྲོས་བྱོལ་གྱིས་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་རྟེན་གཞི་ཐེ་ཝན་དུ་བཙུགས་པ་ནས་བཟུང་ཐེ་ཝན་ལ་གཞུང་འབྲེལ་གྱི་ཐོག་ནས་ཀྲུང་ཧྭ་མིན་གོའམ་ཀྲུང་ཧྭ་མི་སེར་རྒྱལ་ཁབ་ཞེས་འབོད་ཀྱི་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན། སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མཆོག་གིས་རྒྱ་ནག་གཞུང་གིས་བོད་དུ་མི་སེར་སྤེལ་ཡུལ་གཏན་འཇགས་སློབ་གྲྭ་ཁག་ཕྱིར་བསྡུ་དང་མཚམས་འཇོག་བྱ་དགོས་པའི་འབོད་སྐུལ་གནང་བ་རེད་ཟླ་འདིའི་སྤྱི་ཚེས་ཉི་ཤུའི་ཉིན། འཛམ་གླིང་བྱིས་པའི་ཉིན་མོ་དང་སྟབས་བསྟུན་ནས། སྦེལ་ཇམ་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ། Van Hoof། ལགས་ཀྱིས་རྒྱ་ནག་གཞུང་གིས་བོད་ཀྱི་བྱིས་པ་ས་ཡ་གཅིག་ལྷག་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭར་བཙན་འཇུག་བྱེད་བཞིན་པར་སྐྱོན་བརྗོད་དང་མཉམ་དུ། སྲིད་ཇུས་འཛིན་སྟངས་འདི་ནི་བོད་ཀྱི་ཆོས་དང་རིག་གཞུང། ངོ་བོ་དང་བཅས་པ་རྩ་མེད་གཏོང་རྒྱུའི་ངན་ཇུས་ཤིག་ཡིན་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། དེ་བཞིན་ཁོང་གིས་རྒྱ་ནག་གཞུང་ངོས་ནས་མི་སེར་སྤེལ་ཡུལ་གྱི་གཏན་འཇགས་སློབ་གྲྭ་ཁག་འཕྲལ་དུ་ཕྱིར་བསྡུ་དང་རྒྱལ་སྤྱིའི་ཁྲིམས་སྒྲིག་དགོངས་དོན་དྲག་གནོན་ཅན་གྱི་རིག་གཞུང་བཙན་སྒྱུར་གྱི་སྲིད་ཇུས་རྣམས་མཚམས་འཇོག་དགོས་པའི་འབོད་སྐུལ་གནང་བ་རེད། རྒྱ་ནག་གཞུང་གིས་ཉེ་སྔོན་རྒྱ་ནག་གི་གསར་འགོད་པ་བོད་ཀྱི་ས་གནས་སོང་ནས་རྒྱུས་ལོན་བྱས་པའི་ཚུལ་དུ་གནད་དོན་དེར་ལན་འདེབས་བྱས་པའི་ནང་དུ་བོད་ཡིག་གི་བསླབ་གཞི་རྒྱ་ཡིག་ལས་མང་བ་དང་གསར་འགོད་པས་བོད་ལྗོངས་ནག་ཆུ་གྲོང་ཁྱེར་དུ་སློབ་མ་རྣམས་ཀྱིས་སྐད་གསང་མཐོན་པོས་བོད་ཡིག་ཀློག་བཞིན་པ་ཐོས་ཡོད་པ། སློབ་གྲྭའི་བསླབ་གཞིའི་རེའུ་མིག་སྟེང་དུ་རྒྱ་ཡིག་ལས་བོད་ཡིག་གི་སློབ་ཚན་གྱི་གྲངས་ཀ་མང་བ་དང་གཞན་དབྱངས་ཅན་ལྷ་མོ་ཟེར་བའི་སློབ་གྲྭ་དེའི་དགེ་རྒན་ཞིག་ཡིན་པ་དང། ཁོང་གིས་མཚམས་སྦྱོར་བྱས་པ་ལྟར་ན། སློབ་གྲྭ་དེར་རྒྱ་ཡིག་གི་དགེ་རྒན་གཉིས་གསུམ་ཞིག་ལས་གཞན་བོད་ཡིག་གི་དགེ་རྒན་ཉི་ཤུ་ལྷག་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་དང། གཞན་རྫོང་གི་སློབ་གསོར་འགན་འཁུར་བའི་རྫོང་དཔོན་གཞོན་པ་བསྟན་འཛིན་བཟང་བོ་ཟེར་བས་གསར་འགོད་པར་ཁོང་ཚོས་སྐད་གཉིས་ཀྱི་སློབ་གསོ་ལག་བསྟར་བྱེད་ཀྱི་ཡོད་ལ་རྒྱ་ཡིག་ཡག་པོ་ཞིག་ཤེས་པའི་རྨང་གཞི་བཏིང་ནས། ད་དུང་མི་རིགས་ཀྱི་ལོ་རྒྱུས་ལ་གཏིང་ཟབ་མོའི་སློབ་སྦྱོང་བྱེད་དགོས་པ་མ་ཟད། བོད་སྐད་ཡིག་གི་སློབ་ཁྲིད་དེ་ངེས་པར་དུ་བོད་ཡིག་གི་ལམ་ནས་སྦྱོང་དགོས་ཞེས་བཤད་ཡོད་པ་དང། རྫོང་དཔོན་གཞོན་པ་དེས་བཅའ་སྡོད་སློབ་གྲྭ་ནི་ལམ་ཐག་རིང་བ་དང་བོད་མི་རྣམས་ཁ་འཐོར་དུ་བསྡད་ཡོད་པས། ལམ་ཐག་རིང་བོ་དེ་འདྲ་ཞིག་ལ་ཡར་སྐྱེལ་མར་ལེན་གྱི་གནད་དོན་དེ་ཐག་གཅོད་བྱེད་ཆེད་ཡིན་པ་སོགས་འགྲེལ་བརྗོད་བྱས་ཡོད་པ་རེད།

གནས་ཚུལ་དེའི་སྐོར་ནས་ལྡོང་ཤང་སྐོར་བ་རྒྱལ་ལོ་ལགས་ལ། རྒྱ་ནག་གི་ལན་འདེབས་དེར་བཀའ་ལན་ཅི་ཞིག་ཡོད་པའི་སྐོར་བཅར་འདྲི་བྱས་སྐབས་ཁོང་གིས་གསུངས་དོན། ཨོ་ཡ་ཡ་རེད་ད་དེ་སྒྲུང་གི་དེ་ངས་རིམ་པ་བཞིན་དུ་བཤད། ལགས་སོ། བསླབ་གཞི་གི་དེའི་ནང་དོན་གྱི་དེ་རེའུ་མིག་དེ་བསྟན་ཡོད་རེད། བསླབ་གཞི་གི་ནང་དོན་གྱི་རེའུ་མིག་དེ་རྫུན་མ་རེད།

བོད་མི་རྒྱ་བསྒྱུར་གྱི་སྲིད་བྱུས་ཀྱི་བརྗོད་གཞི་དེར་ལན་འདེབས་བྱ་མ་ནུས་པར་བརྗོད་གཞི་དང་འབྲེལ་མེད་ཀྱི་ལན་འདེབས་ཙམ་ཡིན་པའི་སྐོར་འགྲེལ་བརྗོད་བྱས་པ་རེད། རྒྱ་ཆེ་བའི་གསན་མཁན་རྣམ་པ་ད་ལྟ་ཁྱེད་ཚོའི་སྙན་ལམ་དུ་འབུལ་བཞིན་པ་འདི་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་གིས་ཐོས་ཡིན། ཞུ་ནི་མུ་མཐུད་དུ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ནི། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་དེར། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་གཞུང་གིས་གསོལ་འདེབས་བྱས་དོན་ལྟར། རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་གནང་རྒྱུ་ཡིན་པ་རེད། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཅིག་ནས་བཅུ་བཞི་བར་ཉིན་གྲངས་བཞིའི་རིང་འབྲས་ལྗོངས་ཁུལ་དུ་ཆིབས་བསྒྱུར་གནང་རྒྱུ་ཡིན་འདུག་ལ། ཡང་རྒྱ་གར་གྱི་ཧིན་རྡུ་ཊི་ཝི་ཞེས་གསར་ཤོག་གི་དྲ་རྒྱའི་ནང་དུ་གནས་ཚུལ་འཁོད་པར་གཞིགས་ན། ཐེངས་འདིར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་ཆིབས་བསྒྱུར་དེ་ལོ་ངོ་བཅུ་གསུམ་གྱི་རྗེས་སུ་བསྐྱར་དུ་ཆིབས་བསྒྱུར་གནང་བའི་སྐོར་དང། ད་ལྟའི་ཆར་རྒྱ་དཀར་ནག་གཉིས་ཀྱི་ས་མཚམས་ཀྱི་དཀའ་རྙོག་ཡོད་པའི་ཆ་ནས། ཆིབས་བསྒྱུར་དེའི་ཐད་དོ་སྣང་བྱེད་རྒྱུ་ཡིན་པའི་སྐོར་གནས་ཚུལ་འཁོད་ཡོད་པ་རེད། ཐེངས་འདིར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་དེར། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་གཞུང་གིས་གསོལ་འདེབས་བྱས་དོན་ལྟར། རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་གནང་རྒྱུ་དང། སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བཞི་ཉིན་ནུབ་བྷེང་གྷོལ་མངའ་སྡེའི་ས་ལུ་ག་ར་གྲོང་ཁྱེར་དུ་རྟེན་གཞི་བྱས་པའི་སྲད་རྒྱུད་དགོན་པས་གསོལ་འདེབས་བྱས་དོན་ལྟར། སེམས་བསྐྱེད་ཀྱི་མཆོད་པ་འབོགས་ཆོག་མཛད་རྒྱུ་སོགས་ཡོད་པ་རེད། གཞན་ཡང་ལོ་འདིའི་སྤྱི་ཟླ་བཅུ་གཉིས་པའི་ཚེས་ཉེར་དགུ་ནས་ཕྱི་ཚེས་སོ་གཅིག་བར། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་ཉིན་གྲངས་གསུམ་གྱི་རིང་དཔལ་མགོན་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པ་དང་འཇམ་དཔལ་དབྱངས་ཀྱི་རྗེས་གནང་སྩལ་གཏན་འཁེལ་ཡོད་པ་རེད། སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དང་པོའི་ཚེས་གཅིག་ཉིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་ཡིན་པ་རེད། གནས་མཆོག་རྡོ་རྗེ་གདན་གྱི་གསུང་ཆོས་སྐབས། གྲྭ་བཙུན་དང། རང་ལོ་དྲུག་ཅུ་ཡན་གྱི་བགྲེས་སོང་དབང་པོ་སྐྱོན་ཅན་རྒྱ་གར་བ་ཕྱི་རྒྱལ་བ་བཅས་ལ་ཆོས་ཞུའི་ལག་འཁྱེར་འབུལ་རྒྱུ་ཡིན་པ་དང། བོད་མི་དང་ཧི་མ་ལ་ཡའི་ཆོས་ཞུ་བ་རྣམས་ཀྱིས་ཕྱག་འཁྱེར་བཟོ་མི་དགོས་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་བདེ་སྲུང་ལས་ཁུངས་ཀྱིས་ཟླ་འདིའི་ཕྱི་ཚེས་ཉི་ཤུ་ཉིན་གསལ་བསྒྲགས་སྤེལ་ཡོད་པ་རེད། ལོ་འདིའི་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་བཟུང་ཡོ་རོབ་ཀྱི་རྒྱལ་ཁབ་ལྔ་དང་མ་ལེ་ཞི་ཡ་རྒྱལ་ཁབ་བཅས་ཀྱི་མི་སེར་རྣམས་རྒྱ་ནག་ཏུ་ཐོངས་མཆན་མི་དགོས་པའི་སྐོར་བཤད་ཡོད་པ་རེད། རྒྱ་ནག་གིས་ཕྱི་ཚེས་ཉེར་བཞི་ཉིན་གསལ་བསྒྲགས་ཤིག་སྤེལ་བའི་ནང་དུ། སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་བཟུང་ཡོ་རོབ་ཀྱི་རྒྱལ་ཁབ་ལྔ་དང་མ་ལེ་ཞི་ཡ་རྒྱལ་ཁབ་བཅས་ཀྱི་མི་སེར་རྣམས་རྒྱ་ནག་ཏུ་ཐོངས་མཆན་མི་དགོས་པའི་གཏན་འབེབས་བྱས་ཡོད་པས། རྒྱལ་ཁབ་དེ་དག་གི་མི་སེར་རྣམས་རྒྱ་ནག་ཏུ་ཚོང་དོན་གཉེར་བ་དང་ཡུལ་སྐོར་དུ་ཕེབས་པར་དགའ་བསུ་ཡོད་པའི་སྐོར་བཤད་ཡོད་པ་རེད་རྒྱ་ནག་གིས་ཕྱིར་བསྒྲགས་བྱས་པའི་རྒྱལ་ཁབ་དེ་དག་ནི་ཧྥ་རན་སི་དང་འཇར་མན། ཨི་ཐ་ལི་དང་ནེ་དར་ལན་ཏི། སི་པེན་དང་མ་ལེ་ཞི་ཡ་བཅས་ཀྱི་མི་སེར་རྣམས་རྒྱ་ནག་ཏུ་ཡོང་བར་ཐོངས་མཆན་མི་དགོས་པ་དང། རྒྱ་ནག་ཏུ་ཉིན་གྲངས་བཅོ་ལྔའི་རིང་བསྡད་ཆོག་པའི་སྐོར་དང། ལས་འཆར་དེའི་ཚོད་ལྟའི་དུས་ཡུན་ནི་ལོ་ངོ་གཅིག་ཡིན་པའི་སྐོར་འཁོད་ཡོད་པ་རེད་ལ། རྒྱ་ནག་གི་ཕྱི་འབྲེལ་གྱི་མགྲིན་ཚབ་པ་མའོ་ཉིང་ཟེར་བས། ཆར་ཅན་གྱི་གསར་འགོད་གསལ་བསྒྲགས་སྐབས་སུ་བཤད་དོན། ལས་འཆར་དེའི་དམིགས་ཡུལ་དེ་ནི་ཕྱི་རྒྱལ་གྱི་མི་སྣ་དང་མཇལ་འཕྲད་བྱ་རྒྱུར་སྐུལ་འདེད་དང། ཕྱི་ཕྱོགས་སུ་སྒོ་འབྱེད་བྱ་རྒྱུའི་སྤུས་ཚད་དང་ཆུ་ཚད་མཐོ་རུ་གཏོང་རྒྱུའི་ཆེད་དུ་ཡིན་ཚུལ་དང། ད་ལྟ་རྒྱ་ནག་ཏུ་ཡོང་བཞིན་པའི་ཕྱི་རྒྱལ་གྱི་ཡུལ་སྐོར་བའི་གྲངས་འབོར་དེ་ནད་ཡམས་སྔོན་གྱི་མི་གྲངས་ལས་ཉུང་བ་དེ་ནི། ནད་ཡམས་སྐབས་སུ་ཟུར་བཀག་སོགས་ཀྱི་བཀག་སྡོམ་བྱས་པའི་རྒྱུ་རྐྱེན་གྱིས་ད་ལྟ་ཕྱི་རྒྱལ་གྱི་མི་སྣ་རྣམས་རྒྱ་ནག་ཏུ་ཡོང་མཁན་གྱི་གྲངས་ཀ་ཇེ་ཉུང་དུ་སོང་བ་ཡིན་པའི་སྐོར་བཤད་ཡོད་པ་རེད། ཡིན་ནའང་འབྲེལ་ཡོད་གནས་ཚུལ་དཔྱད་བརྗོད་པས་རྒྱ་ནག་ཏུ་ཚོང་ལས་གཉེར་མཁན་མང་བོ་ཞིག་ཕྱིར་འཐེན་གྱིས་རྒྱལ་ཁབ་གཞན་ལ་གནས་སྤོར་བྱེད་བཞིན་པ་དང་རྒྱ་ནག་ཏུ་ཡུལ་སྐོར་སྤྲོ་འཆམ་བྱེད་མཁན་ཉུང་དུ་འགྲོ་བཞིན་པ་དེའི་རྒྱུ་རྐྱེན་ནི་རྒྱ་ནག་གི་སྲིད་དབང་སྒེར་སྡེམ་གྱི་ལམ་ལུགས་ཀྱི་སྲིད་ཇུས་དེ་ཇེ་དམ་དུ་སོང་བ་དང་ཚོང་ལས་ཀྱི་ཐོབ་ཐང་དང་འགྲོ་བ་མིའི་ཐོབ་ཐང་ཇེ་སྡུག་ཏུ་སོང་བའི་དབང་གིས་ཡིན་པ་ལས་ནད་ཡམས་བཀག་སྡོམ་གྱི་རྒྱུ་རྐྱེན་མིན་པའི་སྐོར་འགྲེལ་བརྗོད་པ་རེད། དེ་རིང་གི་བོད་མི་དང་སྤྱི་ཚོགས་ཞེས་པའི་ལེ་ཚན་ནང་དུ། རྒྱ་ནག་ཏུ་འདས་པའི་ལོའི་ནང་གཉེན་སྒྲིག་གི་གྲངས་འབོར་འབུམ་བརྒྱད་ཙམ་མར་ཟག་ནས་ལོ་ངོ་སུམ་ཅུ་སོ་དྲུག་གི་རིང་ཆེས་དམའ་ཤོས་དེ་ཆགས་ཡོད་པའི་སྐོར། རྡོ་རྗེ་མཚོས་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་ལ་གསན་རོགས་གནང། བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་བོད་མི་དང་སྤྱི་ཚོགས་ཀྱི་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་རྡོ་རྗེ་མཚོ་ཡིན། ཉེ་ཆར་ཕྱི་ཟླ་བཅུ་བའི་ཚེས་བཅུ་གསུམ་ཉིན་རྒྱ་ནག་དམངས་སྲིད་ལས་ཁང་གིས་ཉིས་སྟོང་ཉེར་གཉིས་ལོའི་དམངས་སྲིད་ལས་དོན་ཡར་རྒྱས་ཀྱི་བསྡོམས་རྩིས་སྤྱི་བསྒྲགས་ཞེས་པའི་ཡིག་ཆ་ཁྱབ་བསྒྲགས་བྱས་ཡོད་པ་དང། བསྡོམས་རྩིས་གཞིར་བཟུང་ན་ཉིས་སྟོང་ཉེར་གཉིས་ལོར་རྒྱ་ནག་རྒྱལ་ཡོངས་སུ་ཁྲིམས་མཐུན་གཉེན་སྒྲིག་ཐོ་འགོད་སྡེ་ཚན་དང་འཛིན་ཡིག་ལེན་ས་ཆིག་སྟོང་བརྒྱ་ར་གསུམ་གྱི་ནང་ལོ་གང་བོར་ཁྲིམས་མཐུན་གཉེན་སྒྲིག་ཐོ་འགོད་བྱེད་མཁན་ཁྱོན་བསྡོམས་བཟའ་ཚང་ཆ་ས་ཡ་དྲུག་ར་འབུམ་བརྒྱད་ཁྲི་གསུམ་ལྷག་ཡོད་པ་དང་དེ་ནི་ལོ་སྔོན་མ་ལས་བརྒྱ་ཆ་གསུམ་ཚེག་དྲུག་མར་ཆག་ཡོད་འདུག་ལ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོའི་རྗེས་ཏེ་ལོ་སུམ་ཅུ་སོ་དྲུག་གི་རིང་གི་གཉེན་སྒྲིག་གི་གྲངས་འབོར་ཆེས་དམའ་ཤོས་དེ་ཆགས་ཡོད་ཅིང་འདས་པའི་ལོ་དགུའི་རིང་གཉེན་སྒྲིག་གི་གྲངས་འབོར་བསྟུད་མར་ཇེ་ཉུང་ནས་ཇེ་ཉུང་དུ་ཕྱིན་ཡོད་འདུག། རྒྱ་ནག་གི་དཔལ་འབྱོར་ཉམས་རྒུད་དང་གཉེན་སྒྲིག་གི་གྲངས་འབོར་ཇེ་ཉུང་དུ་ཕྱིན་པའི་རྐྱེན་གྱིས་གཉེན་སྒྲིག་ལག་སྐྱེས་ཀྱི་ཐོན་རྫས་ཀྱི་ཁེ་གཉེར་ལས་རིགས་ཀྱང་ཉམས་ཆག་ཕྱིན་ཡོད་འདུག་ལ། ཏོག་དབྱིབས་རིམས་ནད་འགོས་ཁྱབ་ཕྱིན་པའི་རྗེས་སུ་རྒྱ་ནག་གི་དཔལ་འབྱོར་འཕེལ་རྒྱས་ཀྱི་ཚད་གཞི་ཇེ་དམའ་རུ་ཕྱིན་པ་དང། འཛད་སྤྱོད་མཁན་གྱིས་འགྲོ་གྲོན་གཏོང་ཕྱོགས་ཐད་ལའང་སེམས་ཆུང་བྱེད་དགོས་གྱུར་ཡོད་པ་དེས་གཞོན་སྐྱེས་མང་པོ་ཞིག་གི་གཉེན་སྒྲིག་གི་འཆར་གཞིར་ཤུགས་རྐྱེན་ཐེབས་ཡོད་པའི་སྐོར་ཉེ་ཆར BBC གསར་ལས་ཁང་གིས་གནས་ཚུལ་སྤེལ་ཡོད་པ་དང། སྔོན་མ་རྒྱ་ནག་གི་གྲོང་ཁྱེར་ཧྲང་ཧའེ་རུ་ལོ་ངོ་བཅུ་ཙམ་གྱི་རིང་གཉེན་སྒྲིག་ལག་སྐྱེས་ཀྱི་ཐོན་རྫས་ཇུས་འགོད་པ་བྱས་མྱོང་མཁན་ཡོན་ཅཱ་ལིའང་གིས་ཉེ་བའི་ལོ་ཤས་རིང་གཞོན་སྐྱེས་ཚོའི་ཁྲོད་དུ་གཉེན་སྒྲིག་བྱེད་མཁན་གྱི་གྲངས་ཀ་དང་གཉེན་སྟོན་གྱི་བྱེད་སྒོ་གང་གི་ཆ་ནས་ཀྱང་ཉམས་ཆག་ཕྱིན་ཡོད་པའི་སྐོར་འགྲེལ་བརྗོད་བྱས་ཡོད་པ་གནས་ཚུལ་ནང་ལུང་འདྲེན་བྱས་འདུག།

དེའི་རྗེས་རིམ་བཞིན་ཇེ་ཉུང་དུ་ཕྱིན་ཡོད་པས་གཅིག་དགུ་དགུ་བཅུ་གོ་ལྔ་ལོའི་རྗེས་དང་དེ་ནས་ཉིས་སྟོང་ལོའི་རྗེས་སུ་གཉེན་སྒྲིག་གི་ལོ་ཚོད་ལོན་པའི་མི་གྲངས་ཡང་རང་བཞིན་གྱིས་ཇེ་ཉུང་དུ་ཕྱིན་ཡོད་པའི་སྐོར་གཞུང་འབྲེལ་གནས་ཚུལ་ནང་འགྲེལ་བརྗོད་བྱས་ཡོད་ཀྱང། གཉེན་སྒྲིག་བྱེད་མཁན་ཇེ་ཉུང་དུ་ཕྱིན་པའི་གནད་དོན་ཐད་དོ་སྣང་དང་རྒྱུས་མངའ་ཡོད་མཁན་རྒྱ་ནག་ཀྲེན་ཀྲུའུ་གྲོང་ཁྱེར་གྱི་དགེ་རྒན་ཟུར་པ་ཅཱ་ལེ་མིང་གིས་འདི་ག་རླུང་འཕྲིན་ཁང་གི

ཁྱིམ་ཚང་མང་པོ་ཞིག་ཏུ་མི་རབས་གསུམ་གྱི་ཐབས་བརྒྱ་ཇུས་སྟོང་གི་འབད་བརྩོན་ལ་བརྟེན་ནས་བུ་ཕྲུག་ལ་ཁང་པ་ཉོ་ཐབས་བྱེད་ཀྱི་ཡོད་ལ། བུ་ཕྲུག་ན་གཞོན་ཚོས་ད་དུང་ཟླ་རེའི་གླ་ཕོགས་ལས་རྒྱ་སྒོར་ཉིས་སྟོང་ནས་སུམ་སྟོང་ཙམ་གྱི་བུ་ལོན་འཇལ་དགོས་ཡོད་པས་དེའི་ལྷག་འཕྲོའི་སྒོར་མོ་ལས་བཟའ་བཏུང་དང་གྱོན་གོས་རོལ་རྩེད་སོགས་ཀྱི་ཐོག་འགྲོ་གྲོན་གཏོང་རྒྱུ་ཧ་ཅང་དཀའ་ངལ་ལ་འཕྲད་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་གནང་འདུག། ཡང་ཅཱ་ལེ་མིང་གིས་འཚོ་བའི་འགྲོ་གྲོན་གྱི་གནོན་ཤུགས་ཆེ་དྲགས་པའི་དབང་གིས་ན་གཞོན་རྣམས་ལ་གཉེན་སྒྲིག་བྱེད་རྒྱུའི་ནུས་པ་མེད་པར་གྱུར་ཡོད་པར་ངོས་འཛིན་གནང་གི་འདུག་ཁོ་མོས་བརྗོད་པར་དེང་སྐབས་ན་གཞོན་ཚོས་གཉེན་སྒྲིག་བྱེད་མི་འདོད་པ་མིན་ཀྱང་ཁང་པ་ཉོ་རྒྱུ་ནི་འགོག་རྐྱེན་དང་པོ་དེ་ཆགས་ཡོད་པ་དང་གཉེན་སྒྲིག་བྱས་རྗེས་བུ་ཕྲུག་གསོ་སྐྱོང་ཐོག་དཔལ་འབྱོར་གྱི་འགྲོ་གྲོན་གཏོང་རྒྱུ་དང་ད་དུང་སྨན་བཅོས་དང་སློབ་ཡོན་སོགས་ནི་འགོག་རྐྱེན་ཨང་གཉིས་པ་དེ་ཆགས་ཡོད་པའི་སྐོར་འགྲེལ་བརྗོད་དང་བཅས་མུ་མཐུད་གསུངས་དོན། ཁོ་མོས་གསུངས་པར་གལ་ཏེ་བུ་ཕྲུག་གིས་སློབ་ཆེན་ལ་རྒྱུགས་འཕྲོད་པའི་དབང་དུ་བཏང་ན་སློབ་ཡོན་མཐོན་པོ་སྤྲོད་དགོས་ཡོད་པས་དེ་སྤྲོད་ཐུབ་རྒྱུ་ཧ་ཅང་དཀའ་མོ་རེད། ད་ལྟ་ན་གཞོན་མང་ཆེ་ཤོས་ཀྱིས་རེ་ཐག་ཆད་ནས་འདུག་རྒྱུ་ལས་ཅི་ཡང་མེད།

བསྡོམས་ཐོ་གཞིར་བཟུང་ན་པེ་ཅིན་དང་ཧྲང་ཧའེ་ཧྲན་ཀྲུའུ་ཀོང་ཀྲུའུ་ཞཱ་མིན་ཏཱ་ལིན་ཧང་ཀྲུའུ་སོགས་ནི་བཟའ་འཐོར་གྱི་གྲངས་འབོར་ཆེས་མང་ཤོས་ཀྱི་ས་ཁུལ་དག་ཡིན་པ་གསལ་འདོན་བྱས་འདུག་ལ། གནས་ཚུལ་འདིའི་ཐད་ཨ་མི་རི་ཀའི་ནང་ཡོད་པའི་རྒྱ་ནག་བུད་མེད་ཀྱི་ཐོབ་ཐང་ཞེས་པའི་སྒྲིག་འཛུགས་དེའི་སྤྱི་ཁྱབ་འགན་འཛིན་ཀྲང་ཅིན་ལ

གཞོན་སྐྱེས་ཚོར་བཀའ་སློབ་གནང་རྒྱུའི་མཛད་འཆར་ཡོད་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འབྲས་ལྗོངས་ཁུལ་གྱི་མཛད་འཆར་དེར། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་གཞུང་གིས་གསོལ་འདེབས་བྱས་དོན་ལྟར། རྒྱལ་སྲས་ཐོགས་མེད་བཟང་པོས་མཛད་པའི་ལག་ལེན་སོ་བདུན་མའི་གསུང་ཆོས་བཀའ་དྲིན་གནང་རྒྱུ་ཡིན་པ་རེད། ལོ་འདིའི་སྤྱི་ཟླ་བཅུ་གཉིས་པའི་ཚེས་གཅིག་ནས་བཟུང་ཡོ་རོབ་ཀྱི་རྒྱལ་ཁབ་ལྔ་དང་མ་ལེ་ཞི་ཡ་རྒྱལ་ཁབ་བཅས་ཀྱི་མི་སེར་རྣམས་རྒྱ་ནག་ཏུ་ཐོངས་མཆན་མི་དགོས་སྐོར་བཤད་ཡོད་པ་རེད།